གསན་མཁན་རྣམ་པ་བདེ་མོ་ཡིན་ནམ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཁག་ད་ལྟ་མགོ་འཛུགས་རྒྱུ་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ར་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་ལྔ་བའི་ཚེས་ཉི་ཤུ་རྩ་བརྒྱད་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བདུན་པའི་ཚེས་བཅོ་ལྔ་རེས་གཟའ་སྤེན་པ་རེད། ཞུ་ནས་ངས་རླུང་འཕྲིན་གསན་མཁན་རྣམས་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་གི་ལས་རིམ་ཁག་གི་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ཡིན།

ཁོང་གི་འཁྲུངས་གཞིས་མཛོད་དགེའི་ས་ཆ་རུ་དཔལ་དུས་ཀྱི་འཁོར་ལོའི་དབང་ཆེན་སྩལ་གནང་རྒྱུའི་ཆོག་མཆན་ཐོབ་སྟེ་སྟ་གོན་དང་དབང་མགོ་ཚུགས་ལ་ཉེ་སྐབས་རྒྱ་ནག་གཞུང་ནས་འདི་ལོ་ཀན་ལྷོ་ཁུལ་བཙུགས་ནས་ལོ་འཁོར་བདུན་ཅུ་འཁོར་བའི་ཁུལ་སྟོན་དང་གཞུང་འབྲེལ་ཚོགས་འདུ་སོགས་དང་འཁེལ་ཡོད་སྐོར་བརྗོད་ནས་དུས་འཁོར་དབང་ཆེན་དེ་བཀག་འགོག་བྱས་ཡོད་པ། ད་མཐའ་མ་དེར་ཉེ་ཆར་ཨ་མི་རི་ཀའི་ནོར་སྲིད་དྲུང་ཆེ་ཇེ་ནི་ཡེ་ལན་ལགས་ནས་པེ་ཅིན་དུ་རྒྱ་ནག་གི་བུད་མེད་དཔལ་འབྱོར་རིག་པ་བ་འགའ་རུ་ཐུག་འཕྲད་གནང་བ་དེར

ངས་སྨོན་ལམ་འདི་བསྒྲུབ་ཡག་བྱེད་ཀྱི། གོང་ས་མཆོག་གིས་སྐྱེ་བ་ནས་སྐྱེ་བའི་བར་མུ་མཐུད་གཞན་ལ་ཕན་བདེ་བསྒྲུབ་རྒྱུ་དང་ཞབས་འདེགས་བསྒྲུབ་རྒྱུར་རྟག་པར་སྨོན་ལམ་རྒྱག་གི་ཡོད་ཇོ་བོ་ཐུགས་རྗེ་ཆེན་པོ་ཁྱེད་རང་ངའི་དཔང་པོ་ཡིན་ལ་ང་རང་གི་སྨོན་ལམ་དེ་འགྲུབ་རྒྱུར་ཇོ་བོ་རྗེས་ཉིན་མཚན་དུས་དྲུག་ཏུ་བྱིན་རླབས་གནང་རོགས་ཞེས་སྐྱབས་འཇུག་མཛད་གནང་ཡོད་པ་རེད། ཡང་གོང་ས་མཆོག་གིས་སྟོན་པ་བཅོམ་ལྡན་འདས་ཀྱི་རྩ་བའི་ཀུན་སློང་དེ་གཞན་ཕན་གྱི་བསམ་པ་ཀུན་ཏུ་བླངས་ཏེ་མཐར་མངོན་པར་རྫོགས་པའི་སངས་རྒྱས་པ་ཞིག་ཡིན་སྐོར་འགྲེལ་བརྗོད་གནང་བ་དང་བཅས་དེང་སྐབས་སངས་རྒྱས་ཆོས་ལུགས་ཉམས་ཆག་ཕྱིན་པའི་ས་ཁུལ་ཁག་ཏུའང་སླར་གསོ་དང་ནང་ཆོས་མེད་ས་དག་ཏུའང་སངས་རྒྱས་ཆོས་ལུགས་ལ་དོ་སྣང་བྱེད་མཁན་མང་པོ་བྱུང་བཞིན་ཡོད་སྐོར་གསུངས་ཡོད་པ་མ་ཟད་འཛམ་གླིང་སྟེང་ཆོས་ལུགས་སྣ་མང་ཡོད་པ་ཚང་མས་ཆོས་ལུགས་ཕན་ཚུན་བར་མཐུན་སྒྲིལ་བྱས་ཏེ་འཛམ་གླིང་ཞི་བདེ་ཡོང་བར་འབད་བརྩོན་བྱ་གལ་ཆེ་བའི་བཀའ་སློབ་གནང་དོན། ད་ང་རང་ཚོའི་ཆོས་པ་ཚང་མ་ལོག་གི་ལྟ་གྲུབ་བཤད་སྟངས་ལ་མི་འདྲ་ཡོད་རེད། ཚང་མ་ལོག་གིས་སེམས་པ་བཟང་པོ་བྱེད་པ་རེད་གཞན་ལ་རོགས་བྱེད་པ་ཟེར་དེ་ཆོས་ལུགས་ཚང་མས་གསུང་གི་ཡོད་རེད་ས་དེ་འདྲ་ཡིན་དུས་ཙ་ན་ང་རང་ཚོ་འཛམ་བུ་གླིང་དེ་སྒང་ལ་ཡོད་བསྡད་པའི་རིས་སུ་མ་ཆད་པའི་ཆོས་ལུགས་བྱེད་མཁན་ཚང་མ་ལོག་ཨེ་ནས་དངོས་གནས་དྲང་གནས་ཀྱི་སྤུན་ཟླ་ནང་བཞིན་གྱི་འདུ་ཤེས་བཞག་བྱས་ཚང་མས་ཨེ་ནས་མཐུན་སྒྲིལ་གོང་བུ་གཅིག་གྱུར་གཅིག་ཡོང་ཡག་ང་ཨེ་ནས་འབད་རྩོལ་བྱེད་ཀྱི་ཡོད། གོང་ས་རྒྱལ་བ་རིན་པོ་ཆེ་མཆོག་ས་ཁུལ་མང་པོར་ཆིབས་བསྒྱུར་གནང་སྐབས་ཁ་ཆེའི་ལྷ་ཁང་དང་ཡེ་ཤུའི་ཆོས་ཁང། ཧིན་རྡུའི་ལྷ་ཁང་སོགས་སུ་དུས་རྒྱུན་ཕེབས་ནས་ཆོས་ལུགས་ཕན་ཚུན་བར་མཐུན་སྒྲིལ་མཉམ་གནས་ཡོང་ཐབས་ཀྱི་མཛད་འཕྲིན་བསྐྱངས་དང་སྐྱོང་མུས་ཡིན་པ་དང། གོང་ས་མཆོག་གིས་ཆོས་ལུགས་སོ་སོར་ལྟ་གྲུབ་མི་འདྲ་བ་ཡོད་ཀྱང་གཞན་ལ་ཕན་ཐོགས་སྒྲུབ་རྒྱུ་དང་སེམས་པ་བཟང་བོ་བྱ་རྒྱུ་སོགས་ཀྱི་བསླབ་བྱ་གཅིག་མཚུངས་གནང་གི་ཡོད་པས་ཚང་མས་ལྷག་བསམ་རྣམ་དག་གིས་ཆོས་ལུགས་མཐུན་སྒྲིལ་ཡོང་ཐབས་ཀྱིས་འཛམ་གླིང་སྟེང་ཞི་བདེ་བསྐྲུན་གལ་ཆེའི་སྐོར་ནན་ནན་ཅག་ཅག་གིས་བཀའ་གནང་ཡོད་པ་རེད། ཡང་གོང་ས་མཆོག་གིས་མུ་མཐུད་འཛམ་གླིང་ཞི་བདེ་ཡོང་བར་སེམས་ནང་བྱམས་བརྩེ་ཡོད་དགོས་སྐོར་བཀའ་གནང་དོན། ང་ཚོ་འཛམ་གླིང་ཞི་བདེ་ཆེད་འདི་ཚང་མས་ཁ་ནས་བཤད་ཀྱི་ཡོད་རེད། ཞི་བདེ་སྒོ་མོ་དེ་སེམས་ཀྱི་ནང་ནས་བྱམས་བརྩེ་ཡག་པོ་ཞིག་ཡོད་ན་ཞི་བདེ་ཡོང་གི་རེད། སེམས་ཀྱི་ནང་ནས་ཕྲག་དོག་དང་ཕན་ཚུན་ཕྲག་དོག་དང་འགྲན་སེམས། ང་རྒྱལ་དང་ཞེ་སྡང་སོགས་ཀྱིས་ཁེངས་བསྡད་ན་ཞི་བདེ་ཡོང་ཐབས་མེད། ཕན་ཚུན་གསོད་རེས་དང་གཅིག་གིས་གཅིག་ལ་དྲག་གནོན་བྱས་ན་མི་སུ་ཞིག་ཡིན་རུང་མི་དགའ། དེ་བས་ང་ཚོ་ཚང་མ་འདྲ་མཉམ་གྱི་ཐོག་ནས་འཛམ་གླིང་འདིའི་ཐོག་བདེ་ཞིང་སྐྱིད་པ་ཞིག་ཡོང་ངོ་ཞེས་བཀའ་སློབ་ཕེབས་ཡོད་པ་རེད། མི་སུ་གསོད་རེས་གཏོང་ཡག་དང་གཅིག་གིས་གཅིག་དྲག་གནོན་བྱས་ནས་དབང་ཡོད་བྱེད་ཡག་ལ་སུ་གཅིག་དགའ་གི་མེད་པ་ང་རང་ཚོ་ཚང་མ་ལོ་འདྲ་མཉམ་འདུ་ཤེས་ཐོག་ནས་འཛམ་བུ་གླིང་འདི་སྒང་ལ་ཡ་དངོས་གནས་དཔེ་བདེ་ཞིང་སྐྱིད་པོ་གཅིག་གིས། གོང་ས་མཆོག་གི་བཀའ་སློབ་ནང་དྲག་གནོན་བྱེད་མཁན་སུ་དང་དྲག་གནོན་ཕོག་མཁན་སུ་ཡིན་སོགས་མིང་གསལ་འདོན་གནང་མེད་ནའང་ང་ཚོས་ཚོད་དཔག་བྱེད་ཐུབ་པ་ཞིག་ཡིན།
ཡང་གོང་ས་མཆོག་གིས་དེ་སྔ་བོད་ནས་ངོ་ཤེས་པའི་ཁ་ཆེ་གྲོགས་པོ་མང་པོ་ཡོད་ཅེས་དང་དེ་སྔ་བོད་གཞུང་གི་གལ་ཆེའི་མཛད་སྒོ་རིགས་ཀྱི་ཐོག་ལྷ་སའི་ཁ་ཆེ་ཚོགས་པར་རྟག་ཏུ་ཐུག་འཕྲད་གནང་གི་ཡོད་སྐོར་གསུངས་གནང་ཡོད་པ་རེད།
ངས་ད་ངོ་ཤེས་པ་དེ་སྔ་བོད་ནས་བྱས་ནས་ངའི་གྲོགས་པོ་ཁ་ཆེ་མང་པོ་ཡོད། ཨ་ནི་བོད་གཞུང་གིས་ལྷ་སར་ཡོད་བསྡད་པའི་ཁ་ཆེ་ཚོ། དེ་རིང་ལ་དྭགས་གླེ་ཇོ་ཁང་དུ་འཛོམས་པའི་མི་ཚོགས་ཁྲོད་དུ་ལ་དྭགས་ས་གནས་སུ་ཡོད་པའི་བོད་པ་ཁ་ཆེ་མང་པོ་ཞིག་འབྱོར་ཡོད་པའི་ཁྲོད་ལྷ་སའི་ཁ་ཆེ་ཇོ་ཇོ་ཧྥ་ཏི་མ་ལགས་ཀྱིས ྋགོང་ས་མཆོག་གིས་ལྷ་སའི་ཁ་ཆེ་དང་ཕྱི་ནང་ཚང་མར་ཐུགས་ཉེ་བོ་མཛད་པ་དེ་ནི་ང་ལ་མཚོན་ན་ཧ་ཅང་སྐལ་བ་བཟང་བོ་ཞིག་ཡིན་ཞེས་འདི་གའི་ས་གནས་གསར་འགོད་པར་འགྲེལ་བརྗོད་གནང་ཡོད། རྒྱལ་བ་ཡིད་བཞིན་ནོར་བུས་ལྷ་ས་ཁ་ཆེ་དང་ཨ་ནེ་ཕྱི་ནང་ཚང་མ་ལ་དཔེ་ཁོ་རང་གིས་ཐུགས་ཉེ་མོ་གནང་གི་འདུག་དེ་ཕྱིར་དུ་ང་རང་ལའང་ཡང་དཔེ་ཡག་པོ་ཚོར་སོང་ལགས། གཞན་ཡང་ལྷ་སའི་ཁ་ཆེ་བ་ཤེ་ཨིབ་རཱ་ཧེམ་ལགས་ཀྱིས་དེ་རིང་གོང་ས་མཆོག་མཇལ་ཁ་ཡག་པོ་རག་སོང་དཔེ་མི་སྲིད་པའི་དགའ་བོ་བྱུང་དེ་རིང་ངའི་སེམས་ནང་ང་ཚོ་བོད་ལ་སླེབས་པའི་ཚོར་བ་བྱུང་ཞེས་འགྲེལ་བརྗོད་གནང་ཡོད་པ་རེད། ང་ཚོ་མཇལ་ཁ་དཔེ་ཡག་པོ་བྱུང་ན་སོང་བ་ད་གི་སོང་ས་དཔེ་དགའ་པོ་བྱུང་དེ་རིང་དེ་རིང་ང་ཚོ་བོད་ལ་སླེབས་པའི་ཚོར་བ་རེད་སེམས་ནང། གོང་ས་སྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་ཉེ་ཆར་ཕྱི་ཟླ་བདུན་པའི་ཚེས་བཅུ་གཅིག་ཉིན་ལ་དྭགས་ས་གནས་སུ་ཞབས་སོར་བཀོད་རྗེས་དེ་རིང་ལ་དྭགས་གླེ་ཇོ་བོའི་གཙུག་ལག་ཁང་དུ་ས་གནས་མི་མང་ལ

འཇར་མན་གཞུང་གིས་རྒྱ་ནག་ལ་བརྟེན་རྒྱུ་ཉུང་འཕྲིའི་འཐབ་ཇུས་ཡིག་ཆ་དང་པོ་ཞེས་པ་དེ་བཏོན་པའི་ནང་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་སྐོར་བཀོད་ཡོད་པ་རེད། དེ་ཡང་འཇར་མན་གཞུང་གིས་རྒྱུན་རིང་ནས་རྒྱ་ནག་གི་ཐོག་ལ་འཛིན་པའི་འཐབ་ཇུས་ཀྱི་ཡིག་ཆ་གསར་བ་ཞིག་འདོན་རྒྱུ་ཡིན་ཞེས་བཤད་ཡོད་པ་ལྟར། ཟླ་བ་འདིའི་ཚེས་བཅུ་བཞི་ཉིན་དངོས་སུ་འཇར་མན་གཞུང་གིས་རྒྱ་ནག་ལ་བརྟེན་རྒྱུ་ཉུང་འཕྲིའི་འཐབ་ཇུས་ཡིག་ཆ་དང་པོ་ཞེས་པ་དེ་བཏོན་ཡོད་པ་དང་དེའི་ནང་རྒྱ་ནག་གཞུང་གིས་འགྲོ་བ་མིའི་ཐོབ་ཐང

རྡོག་རོལ་གཏོང་བཞིན་པའི་དཀའ་ངལ་འཕྲད་མུས་ཡིན་པ་གསལ་སྟོན་གནང་འདུག་ད་རུང་ཡིག་ཆ་དེའི་དོན་ཚན་གསུམ་པའི་ནང་གསེས་གསུམ་པའི་ནང་འགྲོ་བ་མིའི་ཐོབ་ཐང་ལ་བརྩི་བཀུར་དགོས་པའི་གནད་དོན་གླེང་སྐབས་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་ཡོངས་ཁྱབ་གསལ་བསྒྲགས་ནང་འགྲོ་བ་མི་ཚང་མར་ཐོབ་ཐང་དང་རང་དབང་གཅིག་གྱུར་ཡོད་པ་བཀོད་ཡོད་པ་བཞིན་འཇར་མན་གཞུང་གིས་རྒྱ་ནག་དང་འབྲེལ་བ་བྱེད་པའི་སྐབས་སུ་བོད་ནང་དང་ཤིན་ཅང་ནང་གི་ཡུ་གུར་མི་རིགས་ཧང་ཀང་གི་གནས་སྟངས་བཅས་ཐེ་བའི་འགྲོ་བ་མིའི་ཐོབ་ཐང་དང་མི་སྣ་བྱེ་བྲག་པའི་གནད་དོན་ཐད་ལྟ་ཞིབ་བྱ་རྒྱུ་ཡིན་ཞེས་བཀོད་འདུག་འཇར་མན་གྱིས་རྒྱ་ནག་ལ་སྲིད་བྱུས་འཛིན་སྟངས་ཀྱི་ཡིག་ཆ་གསར་བ་དེ་བཞིན་རྒྱ་ནག་ལ་འགྱུར་བ་འགྲོ་བཞིན་པའི་གནས་བབ་ལ་གཞིགས་ཏེ་དེར་གདེང་ཚོད་ལྡན་པའི་ངང་ལན་འདེབས་བྱས་པ་ཞིག་ཡིན་ཞེས་འཇར་མན་གྱི་སྲིད་འཛིན་གྱིས་རེས་གཟའ་ཕུར་བུའི་ཉིན་གསུངས་ཡོད་ལ། ཁོང་གིས་ཁྲི་བྷི་ཁྲིར་དྲ་བར་ང་ཚོའི་དམིགས་ཡུལ་ནི་རྒྱ་ནག་ཁེར་རྐྱང་དུ་འཇོག་རྒྱུ་དེ་མིན་ན་ཡང་མ་འོངས་པར་རྒྱ་ནག་ལ་ཧ་ཅང་བློ་གཏད་དང་རེ་བ་ཆེན་པོ་བཅོལ་མི་དགོས་པའི་ཆེད་ལ་དམིགས་པ་ཡིན་ཞེས་གསུངས་འདུག་ཨ་རིའི་བོད་དོན་ཆེད་ལ་དམིགས་བསལ་འབྲེལ་མཐུད་པའི་སློབ་སྟོན་པ་གཙོ་བྱས་པའི་སྐུ་ཚབ་ཚོགས་ཆུང་གིས་བོད་མི་མང་སྤྱི་འཐུས་ལྷན་ཁང་དུ་གཟིགས་སྐོར་གནང་ནས་སྤྱི་འཐུས་ཚོགས་གཞོན་མཆོག་དང་མཇལ་འཕྲད་གནང་འདུག་ཟླ་འདིའི་ཚེས་བཅུ་གསུམ་ཉིན་ཨ་མི་རི་ཀའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨུ་ཛི་ར་ཟེ་ཡ་ལགས་ཀྱི་སློབ་སྟོན་པ་རྒན་པ Ryan Fioresi ལགས་དང་མཉམ་དུ་བྱང་ཨ་རིའི་སྐུ་ཚབ་དོན་གཅོད་འབུམ་རམས་པ་རྣམ་རྒྱལ་ཆོས་སྒྲུབ་ལགས་དང་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བསྟན་ཆོས་ལགས་བཅས་མཉམ་བཅར་ཐོག་རྡ་རམ་ས་ལའི་བོད་མི་མང་སྤྱི་འཐུས་ལྷན་ཁང་དུ་གཟིགས་སྐོར་གྱིས་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཞོན་སྒྲོལ་མ་ཚེ་རིང་ལགས་དང་སྤྱི་འཐུས་རྒྱུན་ལས་རྣམས་དང་མཇལ་འཕྲད་གནང་ཡོད་པ་བོད་མིའི་སྒྲིག་འཛུགས་ཀྱི་དྲ་གནས་ཐོག་གནས་ཚུལ་སྤེལ་འདུག།

ལྷག་པར་དུ་ཁོང་གིས་ད་ལྟའི་བོད་ནང་གི་ཛ་དྲག་གི་གནས་སྟངས་སྤྱི་དང་ཉེ་བའི་ལོ་ཤས་ནས་བཟུང་བོད་ནང་རྒྱ་ནག་གཞུང་གི་སྲིད་བྱུས་འོག་བོད་པའི་བྱིས་པ་ཚོ་རྒྱ་བསྒྱུར་སློབ་གསོ་སྤེལ་སའི་གཏན་འཇགས་སློབ་གྲྭའི་ནང་བཙན་ཤེད་ཀྱི་ཐོག་ནས་འཇུག་བཞིན་པའི་གནས་ཚུལ་རྣམས་ཞུས་ཡོད་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། མདོ་སྨད་བླ་བྲང་དགོན་པའི། གུང་ཐང་རིན་པོ་ཆེ་མཆོག་གིས་མཛོད་དགེ་རུ་དུས་འཁོར་དབང་ཆེན་གནང་རྒྱུ་ཕྱིར་འགྱངས་བྱེད་དགོས་བྱུང་བའི་སྐོར་ལ། འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་གནས་ཚུལ་བཏང་བར་གསན་རོགས་གནང། ཕྱི་ཟླ་བདུན་པའི་ནང་མདོ་སྨད་བླ་བྲང་བཀྲ་ཤིས་འཁྱིལ་གྱི་བླ་མ་གུང་ཐང་སྐུ་ཕྲེང་བདུན་པ་བློ་བཟང་འཇམ་དབྱངས་དགེ་ལེགས་བསྟན་པའི་མཁན་ཆེན་མཆོག་གིས་ཁོང་གི་འཁྲུངས་གཞིས་མཛོད་དགེའི་ས་ཆ་རུ་དཔལ་དུས་ཀྱི་འཁོར་ལོའི་དབང་ཆེན་སྩལ་གནང་རྒྱུའི་ཆོག་མཆན་ཐོབ་སྟེ་སྟ་གོན་དང་དབང་མགོ་ཚུགས་ལ་ཉེ་སྐབས། རྒྱ་ནག་གཞུང་ནས་འདི་ལོའི་ཀན་ལྷོ་ཁུལ་བཙུགས་ནས་ལོ་འཁོར་བདུན་ཅུ་འཁོར་བའི་ཁུལ་སྟོན་དང་གཞུང་འབྲེལ་ཚོགས་འདུ་སོགས་དང་འཁེལ་ཡོད་སྐོར་བརྗོད་ནས་དུས་འཁོར་དབང་ཆེན་དེ་བཀག་འགོག་བྱས་ཡོད་པ། བོད་ཕྱི་ནང་གཉིས་ཀྱི་འབྲེལ་ཡོད་བོད་མི་གཉིས་ནས་འདི་གའི་ཡེ་ཤེས་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཞིང། ཨོ་ཐེ་རེ་ས་ད་མཐོ་ཆེན་མ་རེད་ད་ཁ་མ་ཉེ་མ་རེད་ཟེར་ལ་ད་པེ་ཅིན་ནི་ལྟ་དགོས་ནི་རེད་ཟེར་ཡོང་མ་རེད་ད་ཇི་བཞིན་འབྲེལ་ཡོད་བཞག་སོང། གོང་གསལ་བོད་ནང་གི་འབྲེལ་ཡོད་ནས་མུ་མཐུད་བརྗོད་དོན་ལ། ཕྱི་ཟླ་དྲུག་པའི་ཟླ་མཇུག་ཙམ་ནས་བཟུང་དུས་འཁོར་དབང་ཆེན་གནང་སའི་ས་ཆ་གཏན་འཁེལ་དང་སྒར་བཏབ་ནས་གྲ་སྒྲིག་ཡོངས་སུ་བྱས་ཟིན་པ་མ་ཟད་སློབ་མ་རྗེས་འཛིན་གྱི་དབང་ཕྱི་ཟླ་བདུན་པའི་ཚེས་དྲུག་དང་ཕྱི་ཟླ་བདུན་པའི་ཚེས་བཅོ་བརྒྱད་ནས་བཟུང་དུས་འཁོར་དབང་ཆེན་གྱི་སྟ་གོན་དང་ཉིན་གྲངས་གསུམ་ལྷག་རིང་དུས་འཁོར་དབང་ཆེན་བསྐུར་རྒྱུར་གཏན་འཁེལ་ཡོད་ན་ཡང་གློ་བུར་རྒྱ་ནག་གཞུང་གིས་ཀན་ལྷོ་ཁུལ་གྱི་དུས་སྟོན་སོགས་ལ་ཁ་གཡར་ནས་བཀག་འགོག་བྱས་ཡོད་པ་དང་ད་ལྟའི་ཆར་མི་མང་ཁྲོད་ཕྱི་ཟླ་བརྒྱད་པའི་ནང།

ཆོས་ལུགས་བྱེད་སྒོ་སྤེལ་ཡུལ་ལ་དོ་དམ་བྱེད་པའི་སྲོལ་ཡིག་ཟེར་བར་བསྐྱར་ཞིབ་དང་འབྲེལ་ཆོས་ལུགས་བྱེད་སྒོ་ཁག་གི་དུས་ཡུན་གང་ཐུབ་ཀྱིས་ཉུང་དུ་བཏང་བ་དང་མི་གྲངས་ལ་ཚོད་འཛིན་དགོས་པ། ཆོས་ལུགས་བྱེད་སྒོ་སྤེལ་བར་ས་གནས་རྫོང་རིམ་པའི་ཆོས་ལུགས་ལས་དོན་ཚན་པ་ནས་ཆོག་མཆན་ཞུ་དགོས་པ་མ་ཟད་བསྐྱར་ཡང་ཆོས་ལུགས་ཚོགས་པའི་སྒྲིག་གཞི་དང་མཐུན་དགོས་པ་སོགས་ཀྱི་སྒྲིག་ཁྲིམས་མང་དག་ཅིག་བཟོས་ཡོད་པ་རེད་ལ། ཡང་འབྲེལ་ཡོད་བོད་མི་གཞན་དེས་ཐེངས་འདིར་དུས་འཁོར་དབང་ཆེན་གནང་མ་བཅུག་དོན་ཕྱོགས་གཅིག་ནས་གུང་ཐང་རིན་པོ་ཆེ་དབང་བསྐུར་བ་ཡིན་ན་མདོ་སྨད་ཕྱོགས་ཀྱི་རྨ་ཆུ་དང་ཀླུ་ཆུ་ཐེ་བོ་མཛོད་དགེའི་གླིང་བ་དང་བཞག་སྡོམ་བྱམས་མེ་ཐང་སྐོར་དེ་བཞིན་གཙོས་མཛོད་དགེ་སྟོད་སྨད་གཉིས་དང་བསང་ཁོག་དང་ཁོ་ཚེ་སོགས་ནས་མི་ཚོགས་ཧ་ཅང་མང་བོ་འཛོམས་རྒྱུ་ཡིན་སྟབས་དེ་ལ་ཚོད་འཛིན་ཆེད་ཡིན་སྐོར་འགྲེལ་བརྗོད་གནང་གི། འདུག། རང་ཉིད་ཕྱི་ནས་ལྷག་མ་མ་བྱུང་བ་ཁ་ནོ་ཨང་ཡག་པོ་སོང་འདི་སྟོང་བ་ལྷག་བརྗོད་ན་རེད་ད་འདི་ལས་སྐབས་མིན་ལོག་རྒྱུ་ནོ་ཡ་ད་ག་ད་ཐེ་བར་གཅིག་གི་ལོག་རྡོ་སར་དར་གི་ཁ་གོང་འགག་གོང། རྒྱ་ནག་གཞུང་འབྲེལ་ཀན་ལྷོ་གསར་འགྱུར་ཁང་གིས་གནས་ཚུལ་སྤེལ་བ་ལྟར་ན་ཕྱི་ཟླ་བདུན་པའི་ནང་ཀན་ལྷོ་ཁུལ་བཙུགས་ནས་ལོ་འཁོར་བདུན་ཅུ་ལོན་པར་དགའ་སྟོན་དུས་དྲན་འཚོགས་རྒྱུ་དང་ཟླ་བ་དེའི་ནང་རྒྱ་སྒོར་ཐེར་འབུམ་དགུ་བཅུ་གོ་དྲུག་ལྷག་བཏང་སྟེ་ལས་གཞི་གྲངས་བཅོ་བརྒྱད་ཙམ་འགོ་འཛུགས་དགོས་སྐོར་སོགས་བརྗོད་ཡོད་པ་མ་ཟད་ལོ་འདིར་ཁྱོན་ཡོངས་ནས་མི་མང་ཁྲོད་ལོ་འཁོར་བདུན་ཅུ་ལོན་པར་དུས་དྲན་མཛད་སྒོ་དང། ཀན་ལྷོ་ཁུལ་གྱི་ལོ་ངོ་བདུན་གྱི་གྲུབ་འབྲས་དང་གཞུང་འབྲེལ་སྲིད་ཇུས་སོགས་ཁྱབ་བསྒྲགས་དགོས་པ་སོགས་བསྒྲགས་འདུག། གུང་ཐང་སྐུ་ཕྲེང་བདུན་པ་བློ་བཟང་འཇམ་དབྱངས་དགེ་ལེགས་བསྟན་པའི་མཁན་ཆེན་མཆོག་ནི་ཀུན་མཁྱེན་འཇམ་དབྱངས་བཞད་པ་བློ་བཟང་ཐུབ་བསྟན་ཆོས་ཀྱི་ཉི་མ་མཆོག་ནས་གུང་ཐང་སྐུ་ཕྲེང་དྲུག་པའི་སྤྲུལ་སྐུར་ངོས་འཛིན་གནང་ཡོད་པ་དང། བླ་བྲང་དགོན་པའི་དགེ་བའི་བཤེས་གཉེན་འཇིགས་མེད་དཔལ་ལྡན་རྒྱ་མཚོ་མཆོག་ཡོངས་འཛིན་དུ་བསྟེན་ནས་གཞུང་ཆེན་ཁག་ལ་སློབ་གཉེར་དང་ད་ལྟའི་ཆར་བླ་བྲང་བཀྲ་ཤིས་འཁྱིལ་དགོན་པའི་ཚོགས་ཆེན་ཁྲི་བར་བཞེངས་གནང་བ་སོགས་མཛད་ཡོད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན་ང་ལྕགས་མོ་མཚོ་ཡིན་མུ་མཐུད་དུ་དེ་རིང་གི་གསར་འགྱུར་ཕྱེད་རྗེས།

ད་རེས་ཀུ་ལུ་མཱ་ན་ལི་ཁུལ་དུ་གནོད་སྐྱོན་ཕོག་པའི་བོད་མི་གནས་ཡུལ་ས་ཁུལ་ལྟེ་བ་གསུམ་བྱུང་ཡོད་པ་ལས་ཀུ་ལུ་གཡུ་ལོ་ཁུལ་དང་དོ་བྷི་བོད་མིའི་གཞིས་ཆགས་དེ་མིན་མེ་ལེ་བཅོ་ལྔའི་གྲོང་ཚོ་བཅས་ཡིན་པ་གསུངས་པ་དང་འབྲེལ་ཆར་ཞོད་ཀྱི་གོད་ཆག་འདིའི་ཁྲོད་བོད་མིའི་རྒྱུ་དངོས་དང་སྡོད་ཁང་ལ་གནོད་སྐྱོན་ཕོག་པ་ལས་སྲོག་སྐྱོན་བྱུང་བའི་གནས་ཚུལ་རིགས་བྱུང་མེད་པ་དང་ད་ལྟའི་ཆར

ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་བྷི་ལིན་ཁེན་ནས་རྒྱ་ནག་གི་མཐོ་རིམ་ཕྱི་སྲིད་དཔོན་རིགས་ཝང་དབྱི་དང་ཐུག་འཕྲད་ཀྱིས་ཨ་རི་དང་རྒྱ་ནག་གི་དཔོན་རིགས་བར་འབྲེལ་འདྲིས་རྒྱུན་འཁྱོངས་བྱེད་རྒྱུ་གསུངས་བ་དང་ཨ་རིའི་ཁོར་ཡུག་ལས་དོན་ཐད་ཀྱི་དམིགས་བསལ་སྐུ་ཚབ་ཇཱོན་ཁེ་རི་མི་འགྱངས་བར་རྒྱ་ནག་ཏུ་ཕེབས་རྒྱུ་ཡིན་འདུག་ཟླ་བ་འདིའི་ཚེས་བཅུ་གསུམ་ཉིན་ཨ་རིའི་ཕྱི་སྲིད་དྲུང་ཆེ་ཨན་ཐོ་ནི་བྷི་ལིན་ཁེན་མཆོག་ཨིན་རྡུ་ནི་ཞིའི་ནང་ཚོགས་པའི་ལྷོ་ཤར་ཨེ་ཞི་ཡའི་མནའ་འབྲེལ་མཐུན་ཚོགས་ཀྱི་ཚོགས་འདུར་ཞུགས་ཤིང། ཚོགས་འདུའི་ཞོར་ནས་རྒྱ་ནག་གི་མཐོ་རིམ་ཕྱི་སྲིད་དཔོན་རིགས་ཝང་དབྱི་དང་ཐུག་འཕྲད་ཀྱིས་ཕྱོགས་གཉིས་ཀྱི་ཕན་ཚུན་འབྲེལ་ལམ་དང་མངའ་ཁུལ་དང་གོ་ལའི་བདེ་འཇགས་སོགས་ཀྱི་གནད་དོན་སྐོར་གྲོས་མོལ་གནང་ཡོད་པ་མ་ཟད། བྷི་ལིན་ཁེན་ནས་ཐའེ་ཝན་མཚོ་གླིང་གི་ཞི་བདེ་བརྟན་ལྷིང་གནས་བབ་ཀྱི་གལ་ཆེའི་རང་བཞིན་སྐོར་ནན་གསུངས་གནང་ཡོད་འདུག་དེ་བཞིན་ཕྱོགས་གཞན་ཞིག་ནས་ཝང་དབྱི་ནས་གོང་ཞུས་ཚོགས་འདུའི་ཐོག་རྒྱ་ནག་གིས་ལོ་གསུམ་རིང་ལྷོ་རྒྱ་མཚོའི་ལས་དོན་སྒྲིག་གཞིའི་ཐད་ཀྱི་གྲོས་མོལ་ལེགས་འགྲུབ་ཡོང་བའི་རེ་བ་འཛིན་གྱི་ཡོད་པ་རེད། དེ་བཞིན་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་མེ་ལར་ནས་ཐེངས་འདིའི་ཐུག་འཕྲད་བརྒྱུད་ཕྱོགས་གཉིས་ཀྱི་ཕན་ཚུན་བར་འགལ་ཟླ་དང་མི་མངོན་པའི་མཉམ་ལས་ཀྱི་གནས་བབ་ཐེ་བའི་མངའ་ཁུལ་དང་གོ་ལའི་གནད་དོན་སོགས་ཕྱོགས་མང་བོའི་ཐད་སྦ་གསང་མེད་པར་གྲོས་མོལ་བྱས་ཡོད་པ་མ་ཟད། བྷི་ལིན་ཁེན་ནས་ཐེངས་འདིའི་ཐུག་འཕྲད་ཀྱི་གོ་སྐབས་བཟུང་སྟེ

རྒྱ་ནག་དམར་ཤོག་གཞུང་གི་ཕྱོགས་གཏོགས་ཟུར་ལྔ་སྟེ་རྒྱ་སྐད་དུ་ཝུའུ་མོ་ཞེས་འབོད་པ་དེ་དག་མང་པོ་ཞིག་གིས་སྤྱི་ཚོགས་དྲ་ལམ་དུ་སྐྱོན་བརྗོད་ཤུགས་ཆེར་བྱས་ཡོད་པ་རེད། ཨ་རིའི་ནོར་སྲིད་དྲུང་ཆེ་ལྕམ་ཇེ་ནེ་ཐི་ཡེ་ལེན་ནི་ཨ་མེ་རི་ཀའི་ལོ་རྒྱུས་ཁྲོད་ནོར་སྲིད་དྲུང་ཆེ་བུད་མེད་ཐོག་མ་དེ་ཡིན་པ་དང་ཨ་རིའི་དཔལ་འབྱོར་དང་འབྲེལ་བའི་གཞུང་གི་འཛིན་སྐྱོང་ཐོག་མཁྱེན་རྒྱ་ཆེ་བའི་བུད་མེད་ཅིག་ཆགས་ཀྱི་ཡོད་པ་རེད། ཁོང་ནི་དཔལ་འབྱོར་རིག་པའི་ལས་དོན་ནང་ཞུགས་མཁན་བུད་མེད་ཚོར་དམིགས་བསལ་གྱི་བློ་རྒྱ་བསྐྱེད་ཐུབ་མཁན་ཞིག་ཡིན་པ་སྨོས་མེད་རེད། དེ་བས་ད་ཐེངས་ཁོང་རྒྱ་ནག་ནང་འཚམས་གཟིགས་གནང་བའི་སྐབས་ཏེ་ཟླ་འདིའི་ཕྱི་ཚེས་བརྒྱད་ཉིན་རྒྱ་ནག་གི་བུད་མེད་དཔལ་འབྱོར་རིག་པ་བ་དྲུག་གིས་ཁོང་དང་མཇལ་འཕྲད་ཀྱིས་ཉིན་གུང་གསོལ་ཚིགས་བཀོད་སྒྲིག་གནང་ཡོད་པ་དང་དེ་ནི་གཙོ་བོ་ཁོང་གི་ཕྱག་ལས་ཀྱི་ཁྲོད་ནས་བློ་རྒྱ་བསྐྱེད་ཐབས་ཀྱི་འབད་བརྩོན་ཞིག་ཡིན་འདུག་འོན་ཀྱང་རྒྱ་ནག་གི་སྤྱི་ཚོགས་དྲ་རྒྱའི་ཐོག་ཟུར་ལྔ་སྟེ་ཝུའུ་མའོ་ཞེས་འབོད་པ་དེ་དག་མང་པོ་ཞིག་གིས་རྒྱ་ནག་གི་བུད་མེད་དཔལ་འབྱོར་རིག་པ་བ་དེ་དག་གིས་ཨ་མི་རི་ཀའི་ནོར་སྲིད་དྲུང་ཆེ་དང་མཇལ་འཕྲད་བྱས་པར་སྐྱོན་བརྗོད་ཤུགས་ཆེར་བྱེད་བཞིན་པ་དང་ཁག་ཅིག་གིས་བུད་མེད་དེ་རྣམས་རྒྱལ་བཙོང་བ་ཡིན་ཚུལ་གྱི་ཐལ་དྲགས་པའི་སྐྱོན་བརྗོད་ཡང་བྱས་འདུག་ད་ལྟ་ལོ་ན་བདུན་ཅུ་དོན་དྲུག་ཡིན་པའི་ཨ་རིའི་ནོར་སྲིད་དྲུང་ཆེ་ལྕམ་ཡེ་ལེན་ལགས་ནི་ཨ་རིའི་ལོ་རྒྱུས་ཁྲོད་བུད་མེད་ནོར་སྲིད་དྲུང་ཆེ་ཐོག་མ་དེ་ཡིན་ཞིང་ཁོང་གིས་ཉེ་ཆར་རྒྱ་ནག་ནང་འཚམས་གཟིགས་སུ་ཕེབས་པའི་སྐབས་སུ་པེ་ཅིང་གི་མགྲོན་ཁང་ཆེན་མོ་ཞིག་གི་ནང་དུ་རྒྱ་ནག་གི་བུད་མེད་ཤེས་འཇོན་ཅན་དཔལ་འབྱོར་རིག་པ་བ་དྲུག་གི་ལྷན་དུ་ཉིན་གུང་གསོལ་ཚིགས་དང་སྟབས་བསྟུན་དཔལ་འབྱོར་ལས་དོན་ཁྲོད་དུ་བུད་མེད་ཚོས་འགོ་ཁྲིད་ཀྱི་གོ་གནས་སོགས་ཇི་ལྟར་མཉམ་ཞུགས་དང་གོ་སྐབས་ལེན་ཐུབ་བྱ་ཕྱོགས་ཐད་བསླབ་བྱ་གནང་ཡོད་འདུག་གསོལ་ཚིགས་དེས་ནོར་སྲིད་དྲུང་ཆེ་ལྕམ་ཡེ་ལེན་ལགས་ལ་གཞུང་གི་སྲིད་ཇུས་ཀྱི་སྒྲོམ་གཞིའི་ཕྱི་རོལ་གྱི་མི་སྣར་འབྲེལ་འདྲིས་ཀྱི་གོ་སྐབས་བྱུང་ཡོད་ཅེས་ཨ་རིའི་ནོར་སྲིད་ལས་ཁང་གི་དཔོན་རིགས་ཤིག་གིས་གསུངས་ཡོད་སྐོར Reuters གསར་ལས་ཁང་གི་གནས་ཚུལ་ནང་ལུང་འདྲེན་བྱས་འདུག་ཨ་རིའི་ནོར་སྲིད་ལྷན་ཁང་གིས་གསལ་བསྒྲགས་ཐུང་ཐུང་ཞིག་ཞུས་པའི་ནང་དུ་ལྕམ་ཡེ་ལེན་གྱིས་ཉིན་གུང་གསོལ་ཚིགས་དེའི་ཐོག་བུད་མེད་རྣམས་ཀྱིས་ལས་གནས་ཁྲོད་མཉམ་ཞུགས་བྱས་ཏེ། ནུས་སྟོབས་གོང་སྤེལ་གཏོང་རྒྱུ་དང་ལྷག་པར་དུ་དཔལ་འབྱོར་ཐད་ཉམས་ཞིབ་དང་སྲིད་ཇུས་གཏན་འབེབས་ཐོག་འོས་འཚམ་སྒོས་སྤྱི་ཚོགས་ཀྱི་དམིགས་བཀར་ལས་དོན་ཕྱོགས་ལ་ནུས་པ་འདོན་རྒྱུ་དང་བུད་མེད་ཚོས་དཔལ་འབྱོར་རིག་པའི་ཐོག་སྲི་ཞུ་བསྒྲུབ་རྒྱུ་ནི་ཧ་ཅང་གལ་ཆེན་པོ་ཡིན་སྐོར་སོགས་ནན་བརྗོད་གནང་ཡོད་སྐོར་གསལ་འདོན་བྱས་འདུག།

བུད་མེད་དཔལ་འབྱོར་རིག་པ་བ་དེ་དག་ལ་སྐྱོན་འཛུགས་ཀྱིས་མི་སྣ་དེ་དག་ལ་བལྟས་ཡོང་ན་གསང་ཉུལ་གྱི་ཁྲིམས་དང་འགལ་ཡོད་པར་བཤད་ན་འོས་ཞེས་དང་ཡང་གཞན་ཞིག་གིས་གསོལ་ཚིགས་ཀྱི་མདུན་ལྕོག་ཏུ་ཡོད་པའི་མི་དེ་དག་ཚང་མ་འཛིན་བཟུང་བྱེད་འོས་ཞེས་སོགས་ཀྱི་སྡིགས་དམོད་བྱས་ཡོད་པ་རེད། ཧའོ་ཅིན་ཧྥང་གིས་དྲ་ཐོག་ཏུ་ལན་འདེབས་ཀྱིས་གསོལ་ཚིགས་དེར་མཉམ་ཞུགས་བྱེད་དགོས་དོན་ཐད་འགྲེལ་བརྗོད་བྱས་པར། ཡེ་ལེན་ནི་མཛའ་བརྩེ་ལྡན་པའི་ཨ་རིའི་དབུ་ཁྲིད་ཅིག་ཡིན་ཞིང་ཐོག་མཐའ་བར་གསུམ་དུ་རྒྱ་ནག་དང་ཨ་རིའི་འབྲེལ་ལམ་ཇེ་བཟང་དུ་གཏོང་ཐབས་སུ་འབད་བརྩོན་བྱེད་མཁན་ཞིག་ཡིན་ཞེས་བྲིས་འདུག། Reuters གསར་ལས་ཁང་གི་གནས་ཚུལ་ནང་བཀོད་པར་ཞི་ཅིན་ཕིང་གིས་ལོ་ངོ་བཅུའི་རིང་བཙན་དབང་བཟུང་བའི་རིང་རྒྱ་ནག་གི་ཆབ་སྲིད་དང་ཆེས་མཐོའི་དཔོན་རིགས་ཚོའི་ཁྲོད་བུད་མེད་མང་པོ་མར་ཟགས་ཡོད་ཅིང། ལས་ཀའི་ནུས་ཤུགས་ཀྱི་ཁྲོམ་རའི་ནང་དུའང་བུད་མེད་ཚོར་དབྱེ་འབྱེད་ཀྱི་ལྟ་སྟངས་བཟུང་ནས་ཕོ་མོ་གཉིས་ཀྱི་བར་ཁྱད་ཇེ་ཆེར་འགྲོ་བཞིན་ཡོད་པ་དང། སྲིད་གཞུང་གིས་སྔར་ལས་ལྷག་པའི་ཐོག་ནས་བུད་མེད་ཚོས་སྤྱི་ཚོགས་སྲོལ་རྒྱུན་བརྩི་སྲུང་གིས་ཁྱིམ་ཚང་བདག་སྐྱོང་གི་ནུས་པ་འདོན་དགོས་ཚུལ་སྐུལ་འདེད་བྱེད་བཞིན་ཡོད་སྐོར་ཐེར་འདོན་བྱས་ཡོད་པ་རེད། ཨ་རིའི་ནང་ཡོད་པའི་རྒྱ་ནག་གི་བུད་མེད་ཐོབ་ཐང་ཞེས་པའི་ཚོགས་པ་དེ་གསར་འཛུགས་གནང་མཁན་དང་ཚོགས་པ་དེའི་སྤྱི་ཁྱབ་འགན་འཛིན་ལྕམ་ཀྲང་ཅན་ལགས་ལ་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་བཅར་འདྲི་བྱས་པའི་སྐབས་སུ། རྒྱ་ནག་གི་མགོ་ཁྲིད་ཞི་ཅིན་ཕིང་གི་དབང་འཛིན་འོག་རྒྱ་ནག་ནང་གི་བུད་མེད་ཀྱི་ཐོབ་ཐང།

ཞི་ཅིན་ཕིང་གི་དབང་འཛིན་འོག་ད་ལྟའི་རྒྱ་ནག་ཆབ་སྲིད་ཅུས་ཟེར་བའི་ཁྲོད་དུ་རྒྱུན་ལས་མི་གྲངས་ཉི་ཤུ་རྩ་བཞི་ཡོད་པའི་ནང་བུད་མེད་གཅིག་ཀྱང་སླེབས་ཐུབ་མེད་པ་དང་གནས་ཚུལ་འདི་ནི་འདས་པའི་ལོ་ངོ་ཉི་ཤུའི་རིང་ཐོག་མ་དེར་གྱུར་ཡོད་པ་རེད། ཨ་རིའི་ནང་ཡོད་པའི་རྒྱ་ནག་དམངས་གཙོའི་ལས་འགུལ་ཚོགས་པའི་ཚོགས་གཙོ་གཞོན་པ་དང

གཞན་ཡང་ལྕམ་ཀྲང་ཅན་གྱིས་ད་ལྟ་རྒྱ་ནག་ནང་གི་བུད་མེད་ཀྱི་ཐོབ་ཐང་དེ་སྔོན་མ་མའོ་ཙེ་ཏུང་གི་དུས་སྐབས་ལས་ཀྱང་ཇེ་ཞན་དུ་ཕྱིན་ཡོད་ཅེས་གསུངས་བྱུང། ཡང་ཁོ་མོས་ད་ལྟ་རྒྱ་ནག་དམར་ཤོག་གཞུང་གི་མཐོ་རིམ་དཔོན་རིགས་ཀྱི་ཁྲོད་དུ་བུད་མེད་གཅིག་ཀྱང་མེད་པར་དབང་འཛིན་པའི་སྐྱེས་པའི་རུ་ཚོགས་དེས་གང་འདོད་ལྟར་སྲིད་དབང་སྒེར་གཅོད་བྱ་རྒྱུ་ཡིན་སྐོར་སོགས་གསུངས་སོང།